ག་རེ་གཅིག་ལ་འགྲེལ་བཤད་རྒྱག་པའི་ཐབས་ཤེས་བཏང་གི་ཡོད་མེད་འདིའི་སྐོར་ལ་ང་ཚོ་སྦྱང་རེད་ད་ད་རིང་འདི་ལ་ཡང་ང་ཚོ་སྤྱིར་བཏང་གི་ད་ལྟ་སྦྱང་ཡག་འདི་ག་རེ་རེད་ཞུ་ན་ཨ་ནི། ད་འདི་དུས་ཚོད་སྐབས་ལ་ཡ་རི་མོ་བྲི་མཁན་འདི་ཚོས་རྡོ་ལ་རྐོས་རྒྱག་མཁན་འདི་ཚོས་ཀྱི་ད་ཕ་གི་ལ་ཡ་རི་མོ་གཅིག་བྲིས་ཡ་བྲིས་བཞག་ཡོད་རེད་ད་ཁོ་རང་ཚོས་ཀྱི་འགྲེལ་བཤད་ག་རེ་རྒྱབ་ཀྱི་ཡོད་ར་ཨ་ནི་ཕྱིས་སུ་ལ་ཡང་ཡང་གཅིག་ལོ་རྒྱུས་པ་ར་ཨར་ཀོ་ལོ་ཇི་འདི་ཚོས་ཀྱི་སྦྱང་དུས་སྐབས་ལ་ཡ་འགྲེལ་བཤད་འདི་གོ་བ་ག་འདྲ་ཞིག་ལེན་གྱི་ཡོད་མེད་ར་ད་འདི་སྐོར་ལ་སྦྱང་ཡག་རེད་ར།

ད་འདི་གི་འགྲེལ་བཤད་ག་རེ་རེད་མིན་འདི་ང་ཚོ་རྩིས་ཕྱིར་བལྟ་དཔྱད། ད་སྤྱིར་བཏང་གི་ད་ལྟ་ལོ་རྒྱུས་པ་དེ་ཚོ་གི་རྒྱ་གར་གྱི་ཅིག་རྡོ་ལ་རྐོས་རྒྱབ་ཀྱི་རི་མོ་དེ་ཚོ་ལ་ཡ་ཕ་གི་ལ་སྦྱང་དུས་སྐབས་ལ་ཡ་ཁོ་ཚོ་གི་ག་རེ་བསམ་གོ་རེད་པ་ད་མང་ཆེ་ད་ལྟ་སློབ་སྦྱོང་བྱེད་མཁན་དེ་ཚོ་ཡུ་རོ་པེན་རེད་བ་ད་ཡུ་རོ་པེན་གི་ལོ་རྒྱུས་པ་མང་པོ་ཅིག་གི་རྒྱ་གར་གྱི་རི་མོ་ལ་སྡུག་ཤིག་བལྟས་དུས་སྐབས་ལ་ཡ་ཁོ་རང་ཚོ་གི་རྒྱ་གར་གྱི་ཨ་ནི་རི་མོ་དེ་ཧང་སང་ཡག་པོ་ཅིག་ཡར་རྒྱས་འགྲོ་མི་འདུག་ཁོ་ཚོ་དེ་འདྲས་ལབ་གོ་རེད་དཔེར་ན་ཆ་ད་ལྟ་རི་མོ་དེ་རེད་བ། མང་ཆེ་ཁོ་རང་ཚོས་ལྷ་དང། ཨཱ་ནི་ལྷ་བུ་མོ་འདི་འདྲའི་མང་པོ་ཞིག་བྲིས་བཞག། ཨཱ་ནི་ལྷ་མང་ཆེ་ལ་ཡ་མགོ་མང་པོ་ཡོད་རྒྱུ་བྱས་ཨཱ་ནི་འདི་དང་མཉམ་དུ་ལ་ཡ་ལྷ་ཁ་ཤས་ཀྱི་ནི་གཟུགས་དེ་མི་གི་གཟུགས་བྱས་མགོ་དེ་ཡང་སེམས་ཅན་གྱི་མགོ། ཨཱ་ནི་གཞན་པའི་ལྷ་དེ་ཚོ་ལ་ཡ་ཨཱ་ནི་ཅིག་ལག་པ་ལ་ལག་ཆ་མང་པོ་ཡོད་རྒྱུ་དེ་འདྲས། ད sculpture འདི་གའི་འདི་ལ་ཡ་སྦྱང་དུས་སྐབས་ལ་ཡ་ད་ཁོ་རང་ཚོ་ག་རེ་གསུང་གོ་ན་ན་ཨཱ་ནི་རྒྱ་གར་གྱི་ཨཱ་ནི་ཅིག་རྡོ་ལ་རྐོས་བརྒྱབ་པའི་རི་མོ་དེ་ཚོ་ཡར་བཞུགས་བཞུགས་ཡར་རྒྱས་ཅིག་འགྲོ་མི་འདུག་ཁོ་རང་ཚོ་འདི་འདྲས་ཅིག་གསུང་གོ་རེད།

ཨ་ནི་སངས་རྒྱས་བཅོམ་ལྡན་འདས་སྐུ་ཁ་ཤས་དངོས་གནས་རྙེད་པ་རེད། ད་སྐུ་ཁ་ཤས་རྙེད་དུས་སྐབས་ལ་ཡང་ཁོ་རང་ཚོ་རྦད་ཁོ་རང་ཧང་སངས་རེད། ད་སྐུ་ཁ་ཤས་འདི་ཚོ་ས་ཆ་ག་བ་ལ་རྙེད་ལ་ར་ཏག་ཤི་ལ་ར་པེ་ཤ་ཝར་རེད། ད་འདི་གའི་ས་ཆ་དེ་ལ་ཡང་རྙེད་དུས་སྐབས་ལ་ཡང་ད་ཁོ་རང་ཚོ་རྦད་ཁོ་རང་ཧང་སངས་རེད། ད་དངོས་གནས་རང་ནི་གཅིག་ག་གེ་ག་ཨ་ནི་ལག་རྩལ་ཡོད་མཁན་དེ་འདྲས་ཁ་ཤས་ཀྱིས་ད་དངོས་གནས་གཟི་བརྗིད་ལྡན་པའི་ཨ་ནི།

ཡག་ཤོས་ར་ཚད་དང་ལྡན་པ་ཅིག་ཨེ་ན་ཡང་ཅིག་བྱུང་ཤག་ཟེར་འདི་འདྲའི་འགྲེལ་བཤད་བརྒྱབ་གོ་ད་འདི་ཅིག་བྱས་ད་གཞན་པ་དེ་ང་ཚོ་ག་རེ་རང་ཡང་ཞུ་ན་ད་ཅིག་ངས་ཞུས་པ་ནང་བཞིན་ཅིག་ཨེ་ནི་ད་ལོ་རྒྱུས་པ་ཁག་ཅིག་གི་ཕྱིས་སུ་ལི་ཡ་རི་མོ་དེ་གའི་དེ་སྦྱང་དུས་སྐབས་ལི་ཡ་ད་ཁོ་རང་ཚོ་གི་འགྲེལ་བཤད་འདྲ་མི་འདྲ་ཅིག་ཁོ་རང་ཚོ་རྒྱབ་གནང་གོ་ར་ག་རེ་ཡིན་ཞུ་ན་ད་རི་མོ་དེ་གའི་དེ་དང་ཤོས་བྲིས་དུས་སྐབས་ལི་ཡ་ཁོ་རང་ཚོ་གི་འགྲེལ་བཤད་ག་རེ་བརྒྱབ་ཀྱི་ཡོད་པ་དང་ར་ཕྱིས་སུ་ལི་ཡ་སྦྱང་དུས་སྐབས་ལི་ཡ་ཁོ་རང་ཚོ་གི་ར་ནི་ཅིག་གོ་བ་ག་འདྲ་ཅིག་ལེན་གྱི་ཡོད་མེད་ར། ད་འདི་ཅིག་འདི་ལ་བལྟས་བྱས་ནས་ཕྱིས་སུ་ལི་ཡཱ་ཁོ་རང་ཚོའི་རི་མོ་འདི་སྦྱང་དུས་སྐབས་ལི་ཡཱ་འགྲེལ་བཤད་དག་མ་སོང་ན་ནི་ཁོ་རང་ཚོ་འགྲེལ་བཤད་ཁག་ཁག་ཅིག་བརྒྱབ་གནང་གོ་རེད་པ་ད་དཔེར་ན་ཆ་བཞག་ན་ངས་ད་རིང་ཞུས་པ་ནང་བཞིན་ད་ལྟ་དེ་ལི་ཡཱ་མ་ཧཱ་བ་ལི་པུ་རམ་ལའི་དེ་རི་མོ་དེ་ལི་ཡཱ་འགྲེལ་བཤད་མི་འདྲ་བ་ཁག་གཉིས་ཅིག་བརྒྱབ་གོ་རེད་པ་ད་དང་པོ་དེ་ལི་ཡཱ་རི་མོ་འདི་ས་ཆ་ག་བ་ནས་རྙེད་པ་རེད།

ཨ་ནི་དེབ་མང་པོ་ཅིག་ལ་ཨ་ནི་ཆོས་ཀྱི་དེབ་མང་པོ་ཅིག་ལ་ཡ་ཁོ་ཚོས་བལྟས་བྱས་ནས་འགྲེལ་བཤད་རྒྱག་པ་རེད་ད་དཔེར་ན་བྱས་ན་ཁོ་ཚོས་ཀྱི་དེབ་འདི་གཙོ་གཙོ་ལྟ་ས་དེ་ག་རེ་ཞུ་ན། པུ་རན་སི་ལའི་དེབ་འདི་རེད། འདི་གའི་ཆ་ཚང་དེ་ག་རེ་ཞུ་ན་ནི་མི་མང་འདི་ཚོས་ཀྱི་འདི་དུས་ཚོད་སྐབས་ལ་ཡ་ད་ཆོས་དེ་རེད་པ། ཨ་ནི་གཅིག་གི་རི་མོ་འདྲ་མི་འདྲ་བའི་རྐོས་བྱས་ནི་ཁོ་རང་ཚོས་ཀྱི་ག་འདྲ་ཅི་འདྲ་འགྲེལ་བཤད་བརྒྱབ་ཀྱི་ཡོད་མེད་འདི་སྐད་ཆ་བཤད་པ་རེད་པ། ད་རི་མོ་གི་བརྒྱུད་ནས་ཡང་ཅིག། ཆོས་དེ་གང་ཟག་རེའི་འགྲེལ་བཤད་རྒྱབ་ཀྱི་ཡོད་ལབ་ན་ཡང་འདི་ཡིན་མ་རེད་རེད་བ། ཁོ་རང་ཚོས་ཀྱི་ད་ལྟ་ཆོས་ཀྱི་ལག་ལེན་ཁ་ཤས་ཀྱིས་ཡང་ཁོ་རང་ཚོས་ཀྱི་དེ་གསང་བ་བྱེད་ཆེད་ཁོ་རང་ཚོས་འགྲེལ་བཤད་རྒྱབ་ཁོག་མ་རེད། དཔེར་ན་ད་ལྟ Philosophical Matter འདི་འདྲས་ཡང་ཁོ་རང་ཚོས་ཀྱི་ད་ལྟ་རྡོ་ལ་རྐོས་རྒྱབ་བྱས་ནས་འདི་འདྲས་བཞག་ཁོག་མ་རེད་བ། ད་འདི་གའི་ཆ་ཚང་དེ་ག་རེ་ཞེ་ན་ནི་རི་མོ་གི་བརྒྱུད་ལམ་བརྒྱུད་ནས་ནི་ཁོ་རང་ཚོས་ཀྱི་ཆོས་དེ་ག་འདྲས་བྱེད་ནས་འགྲེལ་བཤད་རྒྱབ་ཀྱི་ཡོད་མེད་རེད་བ་འདིའི་སྐོར་ལ་རེད། ད་འདུག་བྱས་ནས་ཨ་ནི་ང་ཚོའི་སློབ་ཚན་བཞི་པ Thinkers Belief and Building ལབ་ཡས་དེ།